རྣམ་པ་ཚོ་སྐུ་ཁམས་བཟང། བོད་མི་སྒྲིག་འཛུགས་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གི་གོ་སྒྲིག་འོག་སྤྱི་ཟླ་བརྒྱད་པའི་ཚེས་བདུན་ནས་ཟླ་གྲངས་གཉིས་རིང་ཚེ་རིང་དབང་རྒྱལ་ཤར་བ་ལགས་ཀྱིས་མཁོ་སྒྲུབ་དང་ཉམས་ཞིབ་གནང་བའི་བོད་ཀྱི་གནའ་རབས་དང་དེང་རབས་ཀྱི་ས་བཀྲ་ཁག་ཅིག་གཙོ་བོར་བྱས་པའི་བོད་ཀྱི་ས་བཀྲ་ཁག་ཅིག་འགྲེམས་སྟོན་གནང་གི་ཡོད་པ་རེད། ཐེངས་འདིའི་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་ནང་ལ་ས་གཞིའི་གནས་ལུགས་མ་ལག་དང་ས་ཁྲ་དཔྱད་ཞིབ་ཐོག་ལ་ལོ་མང་རིང་ཉམས་ཞིབ་དང་སློབ་ཁྲིད་གནང་མཁན་ཚེ་རིང་དབང་རྒྱལ་ཤར་བ་ལགས་དང། བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་རྣམ་གཉིས་གདན་ཞུས་ཐོག་ས་ཁྲ་དཔྱད་ཞིབ་དང་ས་རྒྱུས་སློབ་སྦྱོང་གི་གལ་གནད་རེད་ད་ག་ནང་བཞིན་བོད་ཀྱི་འགྲེམས་སྟོན་ཁང་གི་བརྗོད་གཞི་འདི་དང་འབྲེལ་བའི་ལས་གཞིའི་སྐོར་ལ་ཡང་གླེང་མོལ་ཞུ་རྒྱུ་ཡིན། རྣམ་པ་གཉིས་བཀྲ་ཤིས་བདེ་ལེགས། ལེགས། ཨ། དང་ཐོག་ཚེ་རིང་དབང་རྒྱལ་ལགས་ལ་ཐུགས་བཀའ་འདྲི་ཞུས་ལ་ད་ཚེ་རིང་དབང་རྒྱལ་ལགས་ཡིན་པ་ཡིན་ན་ད་ཨ་རིའི Princeton གཙུག་ལག་སློབ་གཉེར་ཁང་ནང་ལ་ཡང་ཨ་ནི་ས་བཀྲའི་སྐོར་ལ་ཡང་དཔྱད་ཞིབ་དང་ས་རྒྱུས་སློབ་ཁྲིད་པ་དུ་བྱས་དེ་གི་དུ་ལྷག་པར་དུ་རྒྱ་གར་དང་བལ་ཡུལ་ཀེ་ནི་ཡ་ལྷོ་སུ་དཱན་ནང་ལ་སོགས་པ་ནང་ལ་ཨ་ནི་ས་བཀྲའི་སྐོར་ལ་ཡ་དུ་སློབ་ཁྲིད་གནང་བའི་ཉམས་མྱོང་དུ་ཡོད་དུས་ད་ས་བཀྲའི་སྐོར་ལ་ཡ་སློབ་སྦྱོང་དང་ས་བཀྲ་ལ་ཡ་དུ་དཔྱད་ཞིབ་དཔྱད་ཞིབ་གནང་དགོས་རེད་ཟེར་དུས་སྐབས་སུ་ཡ་འདི་ག་འདྲ་འདྲ་བོ་ཞིག་ལ་གོ་དགོས་རེད། ད་དེ་ཁྱེད་རང་གིས་ས་བཀྲའི་སྐོར་ལ་དཔྱད་ཞིབ་བྱས་པ་དེ་ན་ས་བཀྲ་དེ་ག་རེ་བྱས་ནས་བཟོས་ཡོད་མེད

དེ་ནས་སྟོབས་ལྡན་ལགས་ལ་བཀའ་འདྲི་ཞུས་ལ། བོད་ཀྱི་འགྲེམས་སྟོན་ཁང་ངོས་ནས། བོད་ཀྱི་དེང་རབས་དང་གནའ་རབས་ཀྱི་ས་བཀྲ་ཁག་ཅིག་ཏུ་བཤམས་སྟོན་གནང་ཡོད་རེད། བརྗོད་གཞི་འདི་གདམ་དགོས་ཀྱི་ཡང་དགོས་པ་རྒྱུ་མཚན་ག་རེ་གཟིགས་ཡོད་ན། རེད་ད། ད་ལྟ་སྐབས་བབ་ཀྱི་དུས་ཐུང་འགྲེམས་སྟོན་བོད་ཀྱི་ས་བཀྲ་དེ་ང་ཚོ་འདིར་སྒྲིག་གཤོམ་ཞུས་ཡོད་རེད། འདིའི་དགོས་པ་རྒྱུ་མཚན་ད་མང་པོ་ཞུ་ཆ་འདུག་གི་འདུག་ར། དེའི་ནང་ལོགས་ནས་ད་གཙོ་བོ་གཙོ་བོ་དགོས་པ་རྒྱུ་མཚན་གཉིས་འདྲ་བོ་གཅིག་ད་ང་ཚོས་གཅིག་གལ་གནད་འདྲ་བོ་གཅིག་མཐོང་གི་འདུག་དང་པོ་འདྲ་བོ་གཅིག་པ་ན་ད་རྒྱ་གུང་ཁྲན་ཏང་གིས་གཅིག་གི་བོད་པ་ཧམ་ཟས་བྱས་ནས་བྱས་ནས་གཅིག་མི་སེར་སྤེལ་ཡུལ་རིང་ལུགས་ཀྱི་སྲིད་ཇུས་ངན་པ་དེ་དེ་ལ་ང་ཚོ་ཐད་ཀར་གཅིག་འགོག་རྒོལ་གྱི་རྣམ་པ་སྟོན་དགོས་དེ། ཧང་སངས་གལ་ཆེན་པོ་ཞིག་མཐོང་གི་འདུག་ད་ལྟ་དབྱིན་སྐད་ནང་ཞུ་བ་ཡིན་ན། Decolonization and Debunking of the Grand Narrative of People's Republic of China། ཨ་ནི་ཁོ་རང་ཚོ་གིས་ད་ཅིག་གི་རྣམ་གཞག་རྒྱུན་དུ་ཅིག་གིས་ད་དར་སྤེལ་བྱེད་བསྡད་ཀྱི་ཡོད་རེད་པ། དེ་ལ་ང་ཚོས་ཀྱིས་ལྡོག་ལན་གྱི་རྣམ་པ་བྱས་ནས་ང་ཚོས་དུས་ཐུང་འགྲེམས་སྟོན་འདི་བཟོས་པ་ཆགས་འདུག་གི་འདུག་ར། ཨ་ནི་གཉིས་པ་འདི་ལ། ད་དེང་སང། འཕྲུལ་རིག་དང་ཨ་ནི་གྲངས་འཛིན་གྱི་དུས་རབས་ཅིག་ཆགས་བསྡད་དུས། ཨ་ནི་དེའི་བརྒྱུད་བྱས་ཨ་ནི་ང་ཚོས་ཅིག་གིས་ས་བཀྲའི་རིག་པའི་གི། གོ་རྟོགས་དེ་གཅིག་གིས་བོད་ཕྱི་ནང་གཉིས་སུ་ཡོད་པའི་གི་བོད་མི་ཡོངས་ལ་གོ་རྟོགས་དེ་གང་མང་མང་ཅིག་སྤེལ་ཐུབ་ཡས་འདི་ང་ཚོས་གི་ད་ཅིག་གལ་ཆེའི་དོན་ཅིག་རྩིས་བྱས་ད་འད་གི་ང་ཚོས་དེ་གི་ཁ་ཞུ་བ་རེད། བོད་གི་ས་བཀྲའི་གི་དུས་ཐུང་འགྲེམས་སྟོན་དེ་སྒྲུབ་པ་བྱ་འདི་གི་འདུག་དེ་འདྲ་གི་གཅིག་ང་ཚོས་ཁ་ཞུ་བ་རེད། ཛ་དྲག་གི་གནས་སྟངས་ད་དེ་འདྲ་འདྲ་བོ་ཅིག་གི་དཔེ་མཚོན་འབིགས་ཅིག་ཞུ་བ་ཡིན་ན་ད་ད་ལྟ་ང་ཚོས་སྐད་གྲགས་ཆེ་བའི་གི Google Map

གཅིག་ག་ཞུ་གི་རེད་ང་ཚོས་བོད་པས་ཀྱི་གཅིག་དྲན་ཤེས་འདི་མེད་པ་བཟོ་ཡས་ཀྱི་ཛ་དྲག་གནས་སྟངས་འདིའི་འོག་ལ་ཨ་ནི་ང་ཚོ་གལ་ཆེ་དོན་ཆེ་བརྩིས་བྱས་ཨ་ནི་ད་ལྟ་ང་ཚོས་ཀྱི་དུས་ཐུང་འགྲེམས་སྟོན་འདི་སྒྲུབ་པར་བྱ་འདི་ཡོད་ཞུ་ཡས་ཡིན། ལོས་ལོས་ལོས་དེ་ནས་ཚེ་རིང་ལགས་ད་ལྟ་ད་འགྲེམས་སྟོན་ཁང་ནང་ལོགས་ལ་ཡ་ད་དུ་དུས་ཐུང་འགྲེམས་སྟོན་ཁང་འདི་ནང་ལོགས་ལ་དུས་རབས་བཅུ་བདུན་ནས་བྱས་ནས་འགོ་བཙུགས་ཏེ་ད་ས་བཀྲ་ཁག་ཅིག་ཏུ་སྒྲིག་གཤོམ་གནང་ཡོད་རེད་འདི་གདམ་དགོས་ཡས་ཀྱི་རྒྱུ་མཚན་དུས་རབས་བཅུ་བདུན་ནས་གདམ་དགོས་ཡས་ཀྱི་རྒྱུ་མཚན་ག་རེ་ཡིན་ན་ཡང་དུས་ཐུང་འགྲེམས་སྟོན་འདིའི་ནང་ལོགས་ལ་ཡང་ཚན་པ་བཞི་སུ་དུ་སུ་དབྱེ་ཡོད་ས་རེད་འདི་གི་འདི་ངོ་སྤྲོད་ཤིག་གནང་ཐུབ་ཀྱི་རེད་ལགས། ད་དེ་ས་བཀྲ་དེ་གདམ་ཡས་དེ་ག་རེ་རེད་ཟེར་ན།
དུས་རབས་བཅུ་བདུན་སྔོན་ལ་ས་བཀྲ་སྤྱིར་བཏང་འཛམ་བུ་གླིང་ས་བཀྲ་བལྟས་སོང་ན་དེའི་སྒང་ལ་ས་ཐིག་རྒྱབ་ནས་ལུང་པ་བསྟན་ཡས་དེ་དཀོན་པོ་ཡོད་རེད། འདི་ཡིན་ཙང་ཨ་ནི། དེ་ག་རེ་ཟེར་དུས་རབས་བཅུ་བདུན་ནས་ཨ་ནི་ས་བཀྲ་བཏོན་པ་དེ་ཚོ་ང་ཚོས་བདམས་ཡིན་དེ་འདྲ་ཞིག་བདམས། ཨ་ནི་གཉིས་པ་ནས་ས་བཀྲ་དེ་དུས་རབས་བཅུ་བདུན་ནས་གདམ་དགོས་ཡས་དེ་ག་རེ་ཟེར་ན་ང་རང་ཚོའི་དགའ་ལྡན་ཕོ་བྲང་དེ་དབུ་བརྙེས་དེ་དུས་རབས་བཅུ་བདུན་ཟེར་ན་དབུ་བརྙེས་ཡོད་རེད་དེ་དང་ཨ་ནི་མཉམ་དུ་ཅིག་མཐུན་འགྲོ་གི་འདུག་དེ་བྱས་ང་ཚོས་ཞིག་བདམས་ཡིན། ཨ་ནི་དུས་རབས་བཅུ་བདུན་སྐབས་ནས་སྤྱིར་བཏང་གི་ཚན་རིག་ནས་ས་བཀྲ་པར་བརྒྱབ་ཡས་དང་དེ་ཚོ་བྱེད་ཡས་འགོ་བཙུགས་ཡོད་རེད། ཨ་ནི་དེ་བྱས་ཙང་ནི་ང་ཚོས་དུས་རབས་བཅུ་བདུན་ནས་འགོ་བཙུགས། དུས་རབས་བཅུ་བདུན་ནས་བོད་ཀྱི་ས་ཆ་འདི་ག་འདྲ་བྱས་ནས་ག་རེ་ཟེར་བསྟན་འདུག་ས་ཐིག་ག་འདྲ་བརྒྱབ་འདུག་འདི་བྱས་བྱས་བསྟན་བྱས་ཏོ་ནི་ང་ཚོ་དུས་རབས་བཅུ་བདུན་བདམས། དུས་རབས་བཅུ་བདུན་ནས་དུས་རབས་བཅུ་དགུ་གི་རྗེས་བར་དུ་ང་ཚོས་ཀྱི་བགོ་བཤའ་བརྒྱབ་ནས་གཅིག་བཟོས་ཡོད་འདི་ག་རེ་ཟེར་ན་འདིའི་བར་དུ་དེ་ལ་ཡང་ལྟ་དུས་སྒང་ལ་སྤྱིར་བཏང་གི་བོད་ཟེར་མཁན་དེ་ཡག་པོ་བྱས་ནས་ཧ་གོ་གི་ཡོད་མ་རེད་མང་ཆེ་གིས། དཔེར་ན་ཆ་བཞག་ན།

ག་རེ་ཟེར་རེད་དབྱིན་ཇི་གིས་བོད་ལ་ལྟ་སྟངས་དེ་མ་འདྲ་ཅིག་ཡོད་རེད་དེའི་གི་ས་བཀྲ་དེ་ཡང་འགྱུར་བ་ཞིག་ཕྱིན་ཡོད་རེད་འདི་དང་ཨ་ནི་སིམ་ལ་ཆིངས་ཡིག་བཞག་ཡས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་དང་བཅུ་བཞི་སིམ་ལ་ཆིངས་ཡིག་བྱས་དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་ལོ་ལ་བོད་ལ་དང་རྒྱ་དམག་ཤོར་ཡས་དེ་བྱས་འདི་ཚོ་མཉམ་དུ་བྱས་ཡ་ང་ཚོ་ཅིག་ཁ་ཁ་ཅིག་བཟོས་ཡོད། དེ་ནང་ལ་ས་བཀྲ་འདི་ཐོན་པ་དེ་ཚོ་མཉམ་དུ་གཅིག་བཅུག། དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་ལྔ་བཅུ་ནས་བོད་དེ་རྒྱ་ནག་འོག་ལ་དབང་ཤུགས་ཕྱིན་པའི་སྐབས་ནས་བྱས་ནས་ཡང་འདི་ག་རེ་ཟེར་ཡང་ང་ཚོས་ཅིག་ཁ་ཁ་ཅིག་བྱས་གཅིག་བཟོས། དེ་ནས་ལྷ་ས་གི་ཡང་ཀྱི་ག་རེ་ཟེར་ཡང་ཅིག་ས་བཀྲ

ད་དེ་གི་དབྱིབས་དེ་ཏག་ཏག་དེ་གི་ཡོད་མ་རེད། ད་དེ་ཡི་ས་བཀྲ་དེ་ཕ་རན་སིའི་ནང་དང་འཛམ་བུ་གླིང་ས་བཀྲ་དེའི་སྐབས་དེ་དུས་ཚོད་བཏོན་པ་དབྱིན་ཇི་གི་ཏར་རེད་ད་ཕྱི་རྒྱལ་ནང་ས་བཀྲ་བཏོན་པ་དེ་ཁོ་ཚོའི་དེ་དབྱིབས་དེ་རང་བེད་སྤྱོད་བྱས་ཡོད་རེད་ཁོ་ཚོས་མཐོང་མྱོང་ཡོད་མ་རེད། ད་དབྱིན་ཇི་གི་སོ་པའི་བརྒྱུད་ནས་རྒྱ་གར་དང་དེ་འདྲ་བོད་ནང་ལ་བཏང་ནས་ས་བཀྲ་དང་ས་ཐིག་རྒྱག་གར་བཏང་ཡོད་ནས་རྗེས་ལ་ཆིག་སྟོང་དགུ་བརྒྱ་ད་ག་རེ་ཟེར་རེད། ཆིག་སྟོང་བརྒྱད་བརྒྱའི་འདབ་གཞུག་དང་ཆིག་སྟོང་དགུ་བརྒྱའི་ནང་ལ་སབ་ཁྲ་བོད་སབ་ཁྲ་སྟོན་དུས་སྐབས་ལ་ཡར་འབྲོག་མཚོ་དེ་གི་དབྱིབས་ཀྱི་ར་དེ་ཏག་ཏག་ཞིག་འདྲ་བ་ཞིག་མཐོང་གི་འདུག་གཅིག་མ་འདྲ་ཅིག་མཐོང་གི་འདུག་ཉེར་གཅིག་གཉིས་པ་དེ་ག་རེ་མཐོང་གི་འདུག་ཟེར་ན་བོད་ནང་ལ་ཡང་ཧཱ་སི་པན་གྱི་དམག་དེ་ཡོང་དུས་ཆིག་སྟོང་དགུ་བརྒྱ་བཞི་ནང་ལ་དམག་དེ་ཡོང་དུས་ཨིན་ཇི་དེ་ནང་ལ་ཡོང་ཐུབ་དུས་བོད་ནང་ལ་ཡོང་ཐུབ་དུས་ག་ལ་ཏིག་ག་ཟེར་གང་ཆོག་མཆན་མ་ཞུ་ནས་ཡོང་ཐུབ་པའི་སྐབས་ལ་ཁོ་རང་ཚོ་གི

སྙེ་མ། ཁོ་ཚོའི་མ་ཅིག་སྙེ་དང་ཁོ་ཚོ་ཕྱིན་ནས་རྒྱུ་བ་ཞུ་བ་ཅིག་རེད་ད་པོ་ཏཱ་ལའི་ཅིག་མ་འདྲ་ཅིག་ཡོད་རེད་དེ་འདྲ་འདྲ་བ་ཅིག་ད་དེའི་རྗེས་ལ་ཨིན་ཇི་དང་བོད་ནང་ལ་ག་ཟེར་ཨིན་ཇི་བོད་ནང་ལ་ཡོང་ཡས་ཀྱི་ལས་སླ་པོ་ཡོད་དུས་ཨ་ནི་ས་ཆ་དང་ད་ས་མིང་དེ་ནས་རེད་ས་དེའི་རྒྱལ་ཚོ་ཡར་རྒྱས་ཞར་བྱས་ཡོད་དེ་ག་ནས་ད་དེ་སྙེ་མ་འདྲ་ཅིག་ཅིག་མཐོང་གི་འདུག་འདྲེ་ཞིག་ལོ་ཅིག་རེད། དེ་ནས་སྟོབས་ལྡན་ལགས་ད་ད་བོད་ཀྱི་འགྲེམས་སྟོན་ཁང་གི་ད་ད་དུས་ཐུང་འགྲེམས་སྟོན་གྱི་ད་དེའི་ནང་ལོགས་ལ་ད་ད་བོད་ཀྱི་སབ་ཁྲའི་སྐོར་ལ་ཡང་འདུག་བརྗོད་གཞི་འདི་བདམས་པའི་གི་ད་བརྒྱུད་རིམ་རེད་ལས་གཞི་འདི་བང་སྒྲིག་ཕྱོགས་སྐོར་ལ་ཡང། འདི་གི་བརྒྱུད་རིམ་ཅིག་གསུང་རོགས་གནང་དང་ལྷག་པར་དུ་ད་བརྗོད་གཞི་འདི་ཡིན་པ་ཡིན་ནའང་ད་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་ང་རང་ཚོའི་བོད་ཀྱི་ལོ་རྒྱུས་ཀྱི་གནས་ལུགས་འདུག་ར་སྤྲོད་བྱས་ལ་གལ་ཆེན་པོ་འདུག་ཆགས་བསྡད་ཀྱི་ཡོད་འདུག་ཟླ་བ་གཉིས་རིང་གི་ད་འགྲེམས་སྟོན་ཙམ་མ་ཡིན་པ་ཡང་འདི་རྗེས་ལ་རྣམ་པ་ཚོའི་ངོས་ནས་ཡང་དེ་ལ་ཡང་ལས་གཞི་དེ་འདྲ་བང་སྒྲིག་བསྡད་ཡོད་ན་འདི་ཞིག་བཀའ་འདྲི་ཞུ་དགོས་བསམ། ལགས་རེད། ད་ལྟ་སྐབས་བབ་ང་ཚོ་སྒྲིག་གཤོམ་བྱེད་པའི་གི་དུས་ཐུང་འགྲེམས་སྟོན་འདི། ཅིག་གི་དམིགས་བསལ་གྱི་དུས་ཐུང་འགྲེམས་སྟོན་ཅིག་ནང་ལ་ང་ཚོའི་ངོས་འཛིན་བྱེད་ཀྱི་ཡོད། དང་པོ་དེ་ནི་དེ་སྔ་ཞུ་བ་བྱས་སོང་འདི་གི་རྒྱུ་མིག་འདི་ད་ང་ཚོའི་དམིགས་བསལ་གྱི་དགོས་པ་རྒྱུ་མཚན་མཐོང་བྱས་འདི་གྲུབ་པ་ཆགས་བསྡད་ཡོད། གཉིས་པ་འདི་ལ་ཨ་ནི་ང་ཚོ་ད་ཅིག་གི། ད་ལྟ་སྐབས་བབ་ཀྱི་འགྲེམས་སྟོན་འདི་ཟླ་བ་བཅོ་བརྒྱད་གོང་ནས་ད་ཅིག་གི་མཁས་དབང་ཚེ་རིང་དབང་རྒྱལ་ཤ་བ་ལགས་ཨ་ནི་ནང་དོན་བཀོད་སྒྲིག་པ་གཙོ་བོ་ཆགས་བསྡད་པ་རེད། ཁོ་རང་མཉམ་དུ་ཟླ་བ་བཅོ་བརྒྱད་གོང་ནས་ཨ་ནི་ཅིག་ང་ཚོ་གི་འཆར་སྣང་སྒྲིག་བྱེད་རོ། ཨ་ནི་ཅིག་གྲོས་མོལ་རབ་དང་རིམ་པ་མང་པོ་གནང་བྱས། དམིགས་བསལ་ད་ལྟ་ཨ་ནི་ཁོ་རང་ཅིག་བལ་ལ་ཡང། པྲིན་སི་ཊོན་མཐོ་སློབ་ཀྱི་དགེ་རྒན་ཆེན་མོ་ཡིན་དུས་ཡང་དུས་ཚོད་ཅིག་གི་ཏག་ཏག་མ་བསྡད་འགྲོ་དེ་འདྲའི་འདྲ་བ་ཅིག་གིས་ང་ཚོ་དུས་ཡུན་མང་པོ་ཅིག་དེ་འདྲའི་འདྲ་བ་ཅིག་འགོར་སོང་ཞུས་ཡོད་རོ། ཨ་དེ་དེ་ནས་གལ་ཆེ་ཅིག་ག་ཞུས་ཨ་ན་ད་ལྟ་ང་ཚོ་སབ་ཁྲ་ལབ་དུས་ཀ་དུས་ད་ནམ་ཞག་རྒྱུན་དུ་མི་ཕལ་པ་རེད་ཨ་ཕལ་ཆེར་གྱིས་མགོ་རྙོག་པོ་བྱས་ཨ་ནི་ཅིག་གི་བརྗོད་གཞི་ལས་སླ་པོ་དེ་འདྲའི་མ་རེད་རོ། དེ་འདྲའི་ཡིན་དུས་ཀ་དུས་ང་ཚོའི་ད་ཅིག་གི་སབ་ཁྲ་གི་དང་པོ་ད་ཅིག་སབ་ཁྲ་ང་ཚོ་མང་པོ་ཅིག་མཁོ་སྒྲུབ་བྱེད་ཆེད་ཨང་དེ་རྣམ་པ། ང་ཚོ་གཙོ་བོ་གཙོ་བོ་ད་ཅིག་གི་འགྲེམས་སྟོན་ཁང་ནང་ལོགས་ལ་མི་ཕལ་པ་མང་པོ་ཅིག་ཕེབས་ཀྱི་ཡོད་དུས་ཁོ་རང་ཚོ་ལ་གོ་བདེ་པོ་ཅིག་ཡང་རོ་ཨ་ནི་ཅིག་སབ་ཁྲ་ལབ་དུས་ཀ་དུས་མགོ་རྙོག་པོ་ཞིག་མཐོང་བས་ན་འགྲོ་འགྲོ་ཡ་ཅིག་དེ་འདྲས་ཅིག་མེད་པ་བྱས་སབ་ཁྲ་གོ་བདེ་པོ་རོ་ཨ་ནི་ཡང་ཅིག་ང་ཚོའི་གི་གནས་ལུགས་འདི་ཚོའི་དོན་ལས་ཅིག་དེ་འདྲས་ཅིག་ང་ཚོའི་གི་མང་པོ་ཅིག་ཅིག་ག་ཞུ་བ་རེ་གོ་བསྡུར་བྱས་ནས་མ་ཅིག་གི་ད་བདམས་པ་ཞིག་ཆགས་བསྡད་ཀྱི་ཡོད་ཨ་ནི་དེ་བཞིན་སབ་ཁྲ་ཕལ་ཆེར་འགྲོ་བ་ཅིག་ད་ཚང་མ་འགྲོ་བ་ཞུས་ན་འགྲིག་གི་འདུག་ང་ཚོ་ཅིག་དང་བ་ཡོད་རྒྱུ། Copyright ཡོད་རྒྱུ། དེ་འདྲའི་སྒྲོ་གུ་ཅིག་དང་ང་ཚོ་འགྲེམས་སྟོན་ཡིད་ལུས་སེམས་པོ་ཅིག་ཡོད་དུས་འདི་ནང་ལོགས་ལ་ནི་ཅིག་ཡང་དག་པ་མེད་པ་དང་དེ་འདྲའི་བྱེད་དུས་ཡང་དཀའ་ངལ་མང་པོ་ཞིག་འཕྲད་ཀྱི་རེད། དེ་འདྲའི་ཅིག་གིས་ང་ཚོ་དེ་ཏོག་ཙམ་ཅིག་དེ་འདྲའི་ཅིག་འགོར་སོང་རོ། དེ་ནས་ང་ཚོའི་གི་ས་བཀྲ་དེ་ཚོ་ནི་ཅིག་བོད་མིའི་སྒྲིག་འཛུགས་ཀྱི་འགྲེམས་སྟོན་ཁང་ལ་མར་ཅིག་སྒྲིག་གཤོམ་ཞུ་གི་ཡོད་དུས་ནི་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དང་མཐུན་པ་ཅིག་ང་ཚོའི་གི་འདི་ང་ཚོའི་ད། ཐོག་མ་ནས་བྱས་ནས་གལ་ཆེན་པོ་གལ་ཆེ་དོན་ཆེ་བརྩིས་དེ་རེད་རོ། ཨ་དེ་ང་ཚོས་ཀྱིས་ག་ཞུ་དགོས་རེད། ལངས་ཕྱོགས་དང་མཐུན་པ་བཟོ་བའི་ཆེད་དུ་ཨ་ནི་ང་ཚོས་ཀྱིས་ག་ཞུ་དགོས་ས་བཀྲ་དེ་ཚོ། བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་ཅིག་གི་སྐུ་ངོ་རྒན་པ་རྣམས་ལ་ཕར་ཚུར་གཟིགས་གཟིགས་འབུལ་ཞུས་བྱས་ཨ་ནི་མཐའ་མ་ང་ཚོས་ས་བཀྲ་བཞི་བཅུ་ཞེ་གཉིས་ཅིག་གཏན་འབེབས་བྱུང་སོང་ཞུ་ཡིན་རོ། ད་ས་བཀྲ་བཞི་བཅུ་ཞེ་གཉིས་དེ་འདྲའི་ནམ་ཞག་རྒྱུན་དུ་ང་ཚོས་ཀྱིས་ག་ཞུ་དགོས་རེད་སྒྲིག་གཤོམ་ཞུ་བ་དེ་འདྲའི་གཅིག་པུ་ཅིག་མ་རེད་ད་ང་ཚོས་སྒྲིག་གཤོམ་ཞུ་སྟངས་ལ་ཡང་ཐབས་ཇུས་མ་འདྲ་བ་ཞུས་ཡོད་རོ། ད་འདི། སྒྲིག་གཤོམ་ཞུ་ཡ་གི་ཐབས་ཇུས་འདི་ད་བོད་མིའི་སྒྲིག་འཛུགས་འགྲེམས་སྟོན་ཁང་གི་ངོས་ནས་འདི་གལ་ཆེ་དོན་ཆེ་བརྩིས་བསྡད་ཀྱི་ཡོད་དམིགས་བསལ་གྱི་རོ། ད་འདི། དེ་ལ་ང་ཚོས་ཀྱི་གྲོགས་པོ་རྙིང་པ། Marcus། ཁོ་རང་གིས། དེ་ལ་ང་ཚོས་ག་ཞུ་དགོས་རེད་ད་ཅིག། ཟླ་བ། བཞི་ལྔ་གོང་ནས་རེད་ཁོ་རང་དེ་ནང་ལ་ད་ང་ཚོས་ཀྱི། ད་ད་ཅིག་ག་ཞུ་དགོས་རེད་ད། ད་ལྟ་སྐབས་བབ་ཀྱི་ས་བཀྲ་གི་དུས་ཐུང་འགྲེམས་སྟོན་འདི་ནང་ལ་ལས་འཆར་ནང་ལོགས་ཁོ་རང་མཉམ་ཞུགས་གནང་བྱས་རོ་རིན་མེད་ཐོག་ནས་ཁོ་རང་གིས་ད་ང་ཚོའི་འགྲེམས་སྟོན་དེ་གཅིག་མི་ཕལ་པ་ཅིག་ལ་གཅིག་ག་ཞུ་དགོས་རེད་སྒོ་ལྔའི་ཤེས་པ་བརྒྱུད་བྱས་ཡིད་བློ་གི་རྣམ་ཤེས་ལ་ཐིམ་ཐུབ་ཡ་ཅིག་དེ་འདྲའི་ཅིག་གིས་འབད་བརྩོན་ཞུས་བྱས་ད་དེ་ལ་ང་ཚོས་ཁོ་རང་གིས་ད་ཅིག་ཚོན་ཁྲ་མ་འདྲ་བ་ད་ལྟ་སྐབས་བབ། འགྲེམས་སྟོན་ཁང་དེ་གཟིགས་མཁན་ཅིག་བྱུང་བ་ཡོད་ན། ཚན་པ་བཞི་དེའི་ཚོན་ཁྲ་མ་འདྲ་བ་བཞི་ལ་དབྱེ་བ་ཕྱེས་ནས་ཁོ་རང་གིས་མར་སྒྲིག་གཤོམ་ཞུས་ཡོད་རེད། ཨ་ནི་དེ་དེ་བཞིན་ང་ཚོས་ཀྱི་སྐད་ཡིག་ཡིན་པ་ཡིན་ན་ཡང་སྐད་ཡིག་མ་འདྲ་བ་ཨིན་ཇི་དང་བོད་ཡིག་ནང་ལ་མར་བཏོན་ཡོད་རེད། ཨ་ནི་དེ་ནས་ང་ཚོས་ཀྱི་ཡིག་གཟུགས་ཡིན་པ་ཡིན་ན་ཡང། སྐབས་བབ་ཀྱི་འགྲེམས་སྟོན་དེ་ལ་ཡིག་གཟུགས་ལོགས་ཁག་ཅིག་ཁོ་རང་གིས་བཟོས་བྱས་རོ། ཨ་ནི་དེས་ང་ཚོས་ཀྱི་དེ་འདྲ་བེད་སྤྱོད་བཏང་བ་ཆགས་བསྡད་ཀྱི་ཡོད་ཞུ་ཡ་ཡིན། ཨ་ནི་དེ་ནས། ཅིག། ད་དེ་རྗེས་ལ། དེ་ཚང་མ་ང་ཚོས་ཀྱི་ད་དུས་ཚོད་དེ་འདྲའི་མང་པོ་ཞིག་བཏང་ཡོད་རེད། ཨ་ནི་འཛུགས་སྐྲུན་གྱི། ཀྱི་ག་ཞུ་དགོས་རེད་བརྒྱུད་རིམ་སྐབས་དུ། ཨ་ནི་ཡང་རྡ་རམ་ས་ལ་གྱི་གཡས་གཡོན་ལ་ང་ཚོས་ཀྱི་ཅིག་པར་དེ་ཚོ་ཅིག་ཐབས་ཆག་ཅིག་སྟོན་ཡ་མེད་པ་བྱས་དམིགས་བསལ་ང་ཚོ་ལྡི་ལི་ལ་ཅིག་པར་སྐྲུན་ཞུ་མཁན་ཅིག་སྤུས་ཚད་ལྡན་པ་ཅིག་དེ་འདྲས་ཅིག་ལ་ང་ཚོས་ཀྱི་ཕུལ་བྱས། ཨ་ནི་དེ་འདྲས་ང་ཚོས་ཀྱི་བརྒྱུད་རིམ་ཅིག་ཧ་ལམ་ལོ་གཅིག་དང་ཕྱེད་ཀ་ལྷག་ཙམ་ཅིག་འགོར་སོང་རོ། ཨ་ནི་དེ་ཚོ་དེ་འདྲས་འགོར་བའི་དེ་གི་ང་ཚོས་ཐོག་མ་ནས་ང་རང་ཚོ་གྱི་ཅིག་དུས་ཐུང་འགྲེམས་སྟོན་ཟླ་བ་གཉིས་ཙམ་གྱི་ང་ཚོས་དམིགས་ཡུལ་བཟུང་མེད། ད་དེ་སླད་ཕྱིན་ཆད་ད་ང་ཚོ་ག་ཞུ་དགོས་རེད། དེབ་ནང་ལ་ཕབ་ལེན་ཞུས་བྱས་རོ་ཨ་ནི་པར་སྐྲུན་ཞུ་ཡ་དེ་འདྲའི་ཅིག་ང་ཚོ་འབད་བརྩོན་ཞུ་གི་ཡིན། ཨ་དེ་དེ་བཞིན་ད་ལྟ་སྐབས་བབ་ང་ཚོ་འགྲེམས་སྟོན་སྒྲིག་གཤོམ་བྱས་པ་ཚང་མ་ད་ཅིག་གི། སྐོར་སྐྱོད་འགྲེམས་སྟོན་ལ་ཨ་ནི་ང་ཚོ་འཁྱེར་ཐུབ་ཡ་ཡོད་རྒྱུ་ཅིག་དེ་འདྲའི་ཡོད་དུས་ཨ་ནི་སྐོར་སྐྱོད་འགྲེམས་སྟོན་ལ་གལ་སྲིད་དེ་འཇུག་པ་ཡིན་ན་ཨ་ནི། ཅིག་ད་ལྟ་རྡ་རམ་ས་ལའི་ཉེ་འཁོར་གཅིག་པུ་ཅིག་མེད་པ་བྱས་ཨ་ནི་ཅིག་ཕྱི་རྒྱལ་ཡུལ་གྲུ་ཁག་ཡིན་ནའང་རེད་ཡང་རྒྱ་གར་གྱི་རྒྱ་གར་རྒྱལ་ས་ཆེན་པོ་ཚང་མ་ལ་འགྲོ་བྱས་ཨ་ནི་སླབ་གྲྭ་དང་དགོན་སྡེ་ཁག་ཚང་མ་ལ་ང་ཚོ་སྟོན་ཐུབ་ཡ་ཡོད་རྒྱུ་བྱས་རོ། ཨ་དེ་དེ་བཞིན་ད་མཁས་དབང་དེ་གདན་འདྲེན་ཞུས་ཡོད་རེད་ཨ་ནི་མཁས་དབང་དེ་ཕེབས་དུས་ཨ་ནི་ང་ཚོས་དེ་ང་ཚོས་ཅིག་ག་ཞུ་དགོས་རེད་གོ་སྐབས་དེ་བཟུང་བྱས་ཨ་ནི་ཚེས་བདུན་བརྒྱད་དགུ་བཅུ་ལ་དམིགས་བསལ་ས་བཀྲ་རིག་པ་གི་ཐོག་ལ་ཨ་ནི་ཟབ་སྦྱོང། གོ་སྒྲིག་ཞུས་ཡོད། དེ་ཡིན་པ་ནས་ཡང་ས་བཀྲ་གཅིག་པུ་བོད་པའི་ས་བཀྲ་གཅིག་པུ་གཅིག་མིན་པ་བྱས། སྤྱི་ཡོངས་ས་བཀྲ་བཟོ་སྟངས་ག་འདྲས་ཡིན་མི་རུང། འདི་གཅིག་ང་ཚོས་ག་རེ་ཞུ་དགོས་རེད་མཉེན་ཆས་བེད་སྤྱོད་བཏང་ནས་འདིའི་ནང་ལོགས་ག་འདྲས་ང་ཚོས་བྱེད་དགོས་ཡོད་མེད། ད་དེ་འདྲས་དེ་ཡིས་ང་ཚོའི་གོ་སྐབས་དེ་ཚོ་ཕལ་ཆེར་ད་ལྟ་ང་ཚོ་གཞུང་ཁོངས་དང་གཞུང་ཁོངས་མ་ཡིན་པའི་ཚོགས་པ། ཧ་ལམ་མི་བཞི་བཅུ་ཞེ་ལྔ་ལྷག་བྱེད་འདུག་ད་ད་ལྟ་འདི་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་ཞུས་ཡིན།

འདིའི་སྐོར་ལ་ང་སློབ་སྦྱོང་བྱས་འདི་བྱེད་དུས་བོད་པའི་ནང་ལ་ད་ང་རང་གི་ག་རེ་ཟེར་དགོས་རེད་ས་བཀྲ་སློབ་སྦྱོང་བྱས་པ་དེ་འགྲེམས་སྟོན་བྱེད་ཡས་དང་བཤད་ཡས་དང་ཨ་ནི་བསླབ་ཡས་ཀྱི་གོ་སྐབས་རག་ཨ་ནི་དེ་འདྲ་དེ་ང་རང་ཚོའི་ཟབ་སྦྱོང་བྱེད་མཁན་མི་ཚང་མ་ཁོ་རང་ཚོ་དབྱིངས་འདུག་ཨ་ནི་དེ་ལ་སྦྱང་འདོད་འདོད་པ་འདུག། ཨ་ནི་ང་རང་ཡིན་ནའི་སྐྱིད་པོ་ཞེ་དྲག་བྱུང་ཁོ་རང་ཚོ་ཕར་བཤད་ཡས་དེ་ག་རེ་ཟེར་ན་ཤེས་པ་དེ་ཕར་ལབ་ཐུབ་པ་དེ་དངོས་གནས་ཁོ་རང་འདི་རྩ་ཆེན་པོ་རེད་ཤག་ཨ་འདི་ང་དེ་དགའ་པོ་ཞིག་བྱུང།
ཏན་ཏན་ཁོ་རང་ཚོའི་ཆེད་ཕན་ཐོགས་ཡོད་ཀྱི་རེད་བསམ་གི་འདུག་ངའི་སེམས་ལ། ཨ་ནི་ཚེ་རིང་ཤ་བ་ལགས་ཁྱེད་རང་ཨ་ནི་བོད་ཀྱི་ས་བཀྲ་རང་གི་ཐོག་ལ་ཡང་དོ་དབྱིངས་སླེབ་སྟངས་ཅིག་ཡོད་ར་དེ་ག་འདྲས་ག་དུས་སླེབས་པ་ཡིན་ན་ཨ་ནི་ཡང་སྤྱིར་བཏང་ཁོ་རང་གི་ང་རང་ཚོའི་གི་ས་བཀྲ་ས་བཀྲ་ཐོག་ལ་ཡང་དཔྱད་ཞིབ་དང་ཉམས་ཞིབ་བྱེད་ཡས་དེ་གལ་ཆེ་ལོས་གལ་ཆེ་ལོས་སུ་ཆགས་བསྡད་ཡོད་རེད། ད་དེ་དེ་འདྲའི་རིགས་རེད་ད་ང་ཆུང་དུས་སྒང་ནས་ང་སྤྱིར་བཏང་གི་ས་ཆ་དང་ས་བཀྲའི་སྐོར་ལ་ང་རང་དབྱིན་ཡིག་སློབ་གྲྭ་ཡོད་པའི་སྒང་ནས་ང་སློབ་གྲྭ་དེ་མ་སུ་རི་མཐོ་སློབ་ནས་རེད་མ་སུ་རི་ནས་རེད་ཨ་ནི་མ་སུ་རི་ནས་ང་འཛིན་གྲྭ་བཅུ་བ་བཅུ་གཅིག་སྒང་ནས་ངེད་ཀྱི་བོད་ས་བཀྲ་དེ་འདྲས་མ་འདྲ་བ་གཅིག་གཉིས་མཐོང་བྱུང། འདིའི་ནང་ས་ཐིག་བརྒྱབ་པ་དེ་ཡང་ས་ཐིག་དེ་མ་འདྲ་བ་རེད་ཤག་སྟོན་མཁན་འདི་གས་གཅིག་བྱས་ན་ད་ང་རང་ཚོའི་གི་འདི་སྒང་ལ་དབུས་གཞུང་ང་རང་ཚོའི་གཞུང་གིས་བཏོན་པ་འདྲ་འདི་ག་རེ་བྱས་ནས་ཡིན་ནམ་བསམས་ནས་ད་ཁྱད་མཚར་མཚར་ཞིག་སོང་ཞིག་འདི་ག་རེ་བྱས་ནས་འདིའི་ཐོག་ནས་ཨ་ནི་ངས་དོ་སྣང་བྱེད་འགོ་ཚུགས་དོ་སྣང་བྱེད་འགོ་ཚུགས་ནས་ཨ་ནི་མུ་མཐུད་ནས་ངས་དོ་སྣང་བྱས་ནས་ཨ་ནི་ས་བཀྲ་འདིའི་རྒྱབ་ལྗོངས་འདི་སློབ་སྦྱོང་བྱེད་ཡས་འགོ་ཚུགས་ཨ་ནི་ང་སློབ་གྲྭའི་སློབ་ཚན་འདི Geography བྱས་འདིའི་རྗེས་ལ་ངས་ས་བཀྲའི་སྐོར Cartography དེ་ངས་སྦྱངས

འདི་བྱས་ནས་རྐང་བཙུགས་ནས་ངས་ཨུ་ཚུགས་བརྒྱབ་ནས་བྱས་མེད་ག་རེ་ཟེར་བྱེད་དགོས་རྒྱུ་མཚན་ཅིག་ག་རེ་ཟེར་ན་ས་བཀྲ་དེ་གི་གནད་འགག་དེ་ཧ་གོ་ན་ཨ་ནི་ཁོ་ལ་སྤྱིར་བཏང་གི་ལན་རྒྱག་དགོས་བྱུང་ན་རེད་ཁོས་ས་བཀྲ་ཅིག་བསྟན་ཡོད་ན་དེ་ཧ་གོ་ཐུབ་ཀྱི་རེད་པ། དེ་དེ་གི་རྒྱབ་ལྗོངས་དེ་མེད་པར་བྱས་ན་ས་བཀྲ་ཅིག་བསྟན་སོང་ན་ས་བཀྲ་དེ་ལ་ཡིད་ཆེས་བྱས་བཞག་དགོས་རེད་པ།

དམིགས་བསལ་གྱི་དོ་སྣང་གཅིག་བྱས་ཏེ་ག་རེ་བྱས་ཟེར་ན་ངས་ས་མིང་དང། ཆུ་མིང་དང་རི་མིང་དང་དེ་ཚོ་བོད་ཡིག་ནང་ལ་ཡོད་པ་ཅིག་ག་འདྲས་བཟོས་ན་འདི་ང་དེ་འདྲ་ངས་ས་བཀྲའི་ནང་ཞིབ་འཇུག་བྱས་ད་དེ་དཀོན་པོ་འདུག་དེ་འདྲའི་ནང་ང་རང་ཆུང་དུས་ནས་ཡར་འཚར་ཡོང་དུས་སྒང་ལ་དེ་འདྲའི་སྐོར་ལ་མཐོང་མ་མྱོང་ཟེར་རེད་ཟེར། འདི་ཟེར་དུས་ཁ་ད་ང་རང་དེ་འདྲ་དེ་དབྱིངས་ཡོད་པ་འདི་ང་རང་མུ་མཐུད་ནས་དེ་འདྲས་ན་ཨུ་ཚུགས་རྒྱབ་ཐུབ་རེ་བྱས་ན་ཨན་དེའི་ཆེད་ཀྱི་ཡིག་ཆ་ཅིག་ལྷག་གི་རེད་བསམ་གྱི་འདུག་ཨ་ནི་མི་ཐོག་གཞན་པ་དེ་ལ་ཕན་ཐོགས་པ་འདི་བྱས་ཙང་ད་དེ་འདྲས་བྱས་ནས་ད་ཨུ་ཚུགས་རྒྱབ་ནས་བྱས་པ་ཅིག་རེད། ལ་ལས་ལ་ལས་དེ་ནས་ནི་ཚེ་རིང་ཤ་བ་ལགས་ཀྱིས་ད་ལྟ་སབ་ཁྲ་རང་གི་ཐོག་ལ་ཡ་སློབ་སྦྱོང་དང་ཉམས་ཞིབ་དང་ད་ལྷག་པར་དུ་ད་ཉར་ཚགས་མང་པོ་བྱས་ཡོད་རེད་ཡིག་ཆ་མཁོ་སྒྲུབ་ལ་སོགས་པ་དེ་འདྲས་དེ་དུས་སྐབས་སུ་ཡང་དཀའ་ངལ་ཆེ་བ་དེ་འདྲས་ག་རེ་སྲིད་ཡོད་ན་དེ་དུས་སྐབས་སུ། ད་དཀའ་ངལ་ཆེ་བ་ཟེར་ན་དེ་དུས་ཚོད་རེད་དུས་ཚོད་དེ་དཀའ་ངལ་ཆེ་ཤོས་འདྲ་པོ་ཅིག་རེད་ག་སོང་ན་དུས་ཚོད་དེ་སོ་སོས་དུས་ཚོད་ཅིག་སྒྲིག་དགོས་ར་བ་དུས་ཚོད་ཅིག་སྒྲིག་ཨན་དེ་ནས་ཡིག་ཆ་ཅིག་འབྲུ་དགོས་ར་བ་ཡིག་ཆ་འབྲུ་དུས་སྒང་ལ་ཡིག་ཆ་འབྲུ་ས་དེ་ཨ་ནི་འཛམ་བུ་གླིང་གི་དཔེ་མཛོད་མ་འདྲ་ནང་འབྲུ་ག་འགྲོ་ག་སོང་ན་དཔེ་མཛོད་གཅིག་ནས་འབྲུ་ན་ཁོ་བཤད་སྟངས་ཅིག་གཅིག་ནས་བཤད་པ་ར་བ་ཁོ་ལ་ཡིད་ཆེས་བྱེད་ཡ་ཡོད་མ་རེད་གཅིག་ནས་བྱུང་ན་དེ་གཞན་པ་ཅིག་ནས་བལྟ་གཞན་པ་ཅིག་ནས་བལྟ་ཨ་ནི་གཅིག་ཚང་མ་ཅིག་བལྟ་ཡོང་དུས་ཁོ་ཨན་དུས་ད་ཤེས་ནས་འགྲོ་གི་རེད་ག་རེ་བྱས་ནས་བཟོས་ཡོད་མེད་དེ། ཨ་འདི་བྱས་ཙང་འདི་ད་དཔེ་མཛོད་ནང་ཕྱིན་མི་ད་ང་དེ་ཨིན་ཇིའི་དཔེ་མཛོད་ནང་ཕྱིན་ཧྥ་རན་སི་དཔེ་མཛོད་ནང་དཔེ་མཛོད་ནང་ཕྱིན་ཨིན་ཇིའི་གི archive ནང་ཕྱིན་མི་ཨ་ནི་ཨ་མི་རི་ཀའི་གི་དཔེ་མཛོད་ནང་ལ་ནས་འདི་ཨ་མི་རི་ཀའི་དཔེ་མཛོད་གི་ད་ག་སོག་རེད་ང་རང་ཚོའི་གི་མཐོ་སློབ་གི་དཔེ་མཛོད་མང་པོ་ཡོད་རེད་སབ་ཁྲའི་དཔེ་མཛོད་འདི་འདི་ནང་ལ་མང་པོ་ཕྱིན་ཡོད་ང་རའི་གི་མཐོ་སློབ་ནང་ལ་ང་རའི་དཔེ་མཛོད་ཡོད་རེད་འདི་ནང་ལ་བལྟས་བྱས་ནས་ད་འདི་འདྲ་བྱས་ནས་ག་སོག་རེད་ད་བདུན།

ཨ་ནི་ག་ལེ་ག་ལེ་གཞན་པ་ལ་ཕྱིན། ཨ་ནི། ཉེ་ཆར་ཅིག་ང་ཡང་ཕ་གིར་ཕྱིན་གང་ལྟར་དེང་དུས་པར་རྒྱབ་བཅུག་གི་འདུག། དེ་དུས་པར་རྒྱབ་བཅུག་པ་བྱས་ན་ཁོ། འདི་ཁ་སོ computer ནང་ཉར་ཐུབ་ཀྱི་རེད་བ་ཨན་དེ་ནས་ཡང་ཕར་ཚུར་ཁ་སོ་རེ་གཅིག་བཏང་གི་བལྟས་ནས། ད་ཧ་གོ་ཐུབ་པ་ལས་སླ་འདུག་འདི་འདྲས་འདི་འདྲས་བྱས་ད་དེ་དཀའ་ངལ་ཟེར་ན་འདི་འདྲས་རེད་ད་དུས་ཚོད་དཀའ་ངལ་དང་ཡིག་ཆ་རག་མ་རག་དཀའ་ངལ།

དུས་ཡུན་འདི་ག་ཚོད་བར་དུ་བཞག་དགོས་རེད་ཟླ་བ་གཉིས་རེད་གསུམ་རེད་བཞི་རེད། ཨ་ནི་ཡང་མ་འོངས་པར་ཡང་དུས་ཐུང་འགྲེམས་སྟོན་བརྗོད་གཞི་གསར་བ་དེ་འདྲའི་བསམ་བློ་འཁོར་ཡོད་ན་ད་ལྟ། རེད་ད་འདི་དྲི་བ་འདི་ལན་མ་རྒྱག་གོང་ལ་གཅིག་ངོས་སུ་ཁ་ཞུ་བར་དང་པོ་བོད་མི་སྒྲིག་འཛུགས་འགྲེམས་སྟོན་ཁང་གི་ད་ཅིག་འཛིན་སྐྱོང་གི་རྒྱབ་ལྗོངས་འབིགས་ཅིག་ཞུས་ན་བསམ་ཟེར་བ། ད་ང་ཚོ་བོད་མི་སྒྲིག་འཛུགས་འགྲེམས་སྟོན་ཁང་འདི་གཙོ་བོ་ད་ལྟ་ང་ཚོའི་དབྱེ་བ་གསུམ་ལ་ཕྱེས་བཞག་ཡོད་འཛིན་སྐྱོང་ཐོག་ནས། ཐོག་མ་དེ་མཁོ་སྒྲུབ་ཀྱི་སྡེ་ཚན་བྱས། གཉིས་པ་དེ་ལ་ཉར་ཚགས་ཀྱི་སྡེ་ཚན་བྱས། གསུམ་པ་དེ་ལ་དྲིལ་བསྒྲགས་ཀྱི་སྡེ་ཚན་ལབ་ནས། ད་མཁོ་སྒྲུབ་སྡེ་ཚན་དེ་ཨིན་སྐད་ནང་ཞུ་བ་ན Collection། བྱས། གཉིས་པ་ཉར་ཚགས་དེ། Conservation། བྱས། གསུམ་པ་དེ Connection། ལབ་ནས། ད་ང་རང་ཚོ། ཅིག་ག་ཞུ་བ་རེད། ལས་བྱེད་ཀྱི་ངོས་ནས་ཅིག་དུས་ཚོད་མང་ཤོས་དེ་བརྒྱ་ཆ་ཧ་ལམ། བདུན་ཅུ་ལྷག་ཅིག་ང་ཚོ་གིས་ད་དྲིལ་བསྒྲགས། ཀྱི་ཅིག་སྡེ་ཚན་དེ་ནང་ལ་བཏང་དང་བཏང་བཞིན་པ་བྱས་བསྡད་ཀྱི་ཡོད། དྲིལ་བསྒྲགས་སྡེ་ཚན་ནང་ལོགས་ལ་ཡང་ང་ཚོ་དབྱེ་བ་གསུམ་བྱས་བསྡད་ཡོད། དང་པོ་དེ་དུས་ཐུང་འགྲེམས་སྟོན། ད་ད་ལྟ་སྐབས་བབ་དུས་ཐུང་འགྲེམས་སྟོན་དེ་དེ་ལ་དེ་བཞིན་བས་ང་ཚོ་གཅིག་དུས་ཚོད་དུས་ཡུན་མང་པོ་ཞིག་བཏང་བསྡད་ཡོད། གཉིས་པ་དེ་ལ་ཡིན་པ་ཡིན་ན་སྐོར་སྐྱོད་འགྲེམས་སྟོན Travelling Exhibition ཞུ་གི་ཡོད་དོ། གསུམ་པ་དེ་ལ་བོད་དོན་གོ་རྟོགས་ལས་གཞི་ང་ཚོས Tibet Awareness Talk Series ལབ་ནས་དེ་འདྲ་འདྲ་པོ་ཆགས་བསྡད་ཡོད། ད་ད་ལྟ་དུས་ཐུང་འགྲེམས་སྟོན་གཅིག་ང་ཚོ་དེ་སྔ་ད་ལོ་མང་པོ་གཅིག་ང་ཚོ་དུས་ཐུང་འགྲེམས་སྟོན་བཟོས་དང་བཟོ་བཞིན་པ་ཆགས་བསྡད་ཡོད་རེད། ད་དེའི་ནང་ལོགས་ནས་གཅིག་དུས་ཐུང་འགྲེམས་སྟོན་དེའི་དུས་ཡུན་གཙོ་བོ་གཙོ་བོ་གཅིག་ང་ཚོ་དུས་ཡུན་ཟླ་བ་གསུམ་ལས་མང་བ་མེད་པ་གཅིག་ང་ཚོ་གཅིག་གི་ག་ཞུ་དགོས་རེད་མིག་གི་འགྲེམས་བསྡད་ཀྱི་ཡོད་ཞུ་ཡོད་རེད་བ། ཨ་ནི་དེ་ཡིན་དུས་ཨ་ནི་སྔ་མོ་ད་ལྟ་ང་ཚོ་ལྟ་ག་ཞུ་དགོས་རེད་དུས་ཐུང་འགྲེམས་སྟོན་མང་པོ་ཞིག་བྱུང་ཡོད་རེད་ཨ་ནི་དེ་ནང་ལོགས་ནས་གལ་ཆེན་པོ་ལྔ་ལྟ་བུ་གཅིག་ད་ང་ཚོ་ཞུ་བ་ཡིན་ན་ཨ་ནི་ཉིས་སྟོང་བཅུ་བདུན་ལ

ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་དང་བཅུ་གཅིག་གི་གཅིག་ག་ཞུ་དགོས་རེད། འབྲེལ་བའི་གི་ང་ཚོས་དུས་ཐུང་འགྲེམས་སྟོན་ཅིག་ཡང་བོད་མིས་གཟིགས་འབུལ་ཞུས་ཡོད། དེ་ནས་ཉིས་སྟོང་བཅོ་བརྒྱད་ལ། སྐུ་ངོ་རྣམ་རྒྱལ་སྟག་ལྷ་གིས་ད་ལྟ་ཅིག་ལྗགས་རྩོམ་གནང་བའི་གི་བོད་ཀྱི་གྱོན་ཆས་ཀྱི་དེབ་དེ་ང་ཚོ་དུས་ཐུང་འགྲེམས་སྟོན་ལ་བསྒྱུར་བྱས་ཡང་གཟིགས་འབུལ་གནང་ཡོད་ཞུས་ཡོད། དེ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་གཉིས་པའི་ཚེས་དགུ་ལ་ད་ང་ཚོ། གངས་སྐྱིད་རྟེན་གཞི་བྱས་པའི་འགྲེམས་སྟོན་ཁང་དེ་དབུ་འབྱེད་དང་སྟབས་བསྟུན་བྱས་ནས་ང་ཚོས་བོད་ཀྱི་རྒྱལ་དར་སྒང་ལ་ཡང་དུས་ཐུང་འགྲེམས་སྟོན་གཅིག་གི་དབུ་འབྱེད་གནང་ཡོད། དེ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་བདུན་ལ་ཡང་བོད་ཀྱི་འབྲོག་པའི་ཀྱི་འཚོ་བ་ལ་ཨ་ནི་དེ་འབྲེལ་གྱི་ཡང་ང་ཚོས་དུས་ཐུང་འགྲེམས་སྟོན་གཅིག་གལ་ཆེན་པོ་བརྩིས་བྱས་ནས། དེའི་མཉམ་དུ་ང་ཚོས་ཅ་དངོས་མང་པོ་ཅིག་གི་སྒྲིག་གཤོམ་ཞུས་བྱས་ཅ་དངོས་བརྒྱུད་བྱས་ཨ་ནི་འབྲོག་པའི་གི་འཚོ་བ་དང་མི་ཚེ་ག་འདྲའི་ཡིན་མིན་དེ་འདྲའི་ཡང་ང་ཚོས་གི་ངོ་སྤྲོད་ཞུས་ཡོད་ཞུ་ཡ་ཡིན། ཨན་ད་ཆ་ད་ལྟ། ད་རེས་ད་ཅིག་སྤྱི་ཟླ། བརྒྱད་བའི་གི་ཚེས་བདུན་ནས་བྱས་ནས་སྤྱི་ཟླ་བཅུ་བའི་ཚེས་ལྔ་བར་དུ། ཨནི་བོད་གི་ས་བཀྲ་གི་དུས་ཐུང་འགྲེམས་སྟོན་དེ་འགྲོ་དང་འགྲོ་བཞིན་པ་ཆགས་བསྡད་པ་རོ། ཨནི་མ་འོངས་པ་ང་ཚོས་གི་ད་ཅིག་གི་ལས་འཆར། དུས་ཐུང་འགྲེམས་སྟོན་གཙོ་བོ་ག་རེ་ག་རེ་ཡོད་ཞུས་བ་ཡིན་ན། ཨན་ད་ལྟ། བོད་གི་ས་བཀྲའི་དུས་ཐུང་འགྲེམས་སྟོན་དེ་གྲུབ་པ་དང། ཨནི་སྤྱི་ཟླ་བཅུ་བའི་གི་ཚེས་བཅུ་གསུམ་ལ།

འདི་ང་ཚོས་གིས་ག་ཞུ་དགོས་རེད། དུས་ཐུང་འགྲེམས་སྟོན་ཅིག་བསྒྲིགས་དང་སྒྲིག་བཞིན་པ་ཆགས་ཀྱི་ཡོད། ཨ་འདི་ནང་ལོགས་ལ་གཙོ་བོ་དང་ད་ལྟ་བོད་ཀྱི་ཆུ་བོ། ཆེན་པོ། ལྔ། ཆུ་བོ་ཆེན་པོ་དགུ་ཆགས་ཀྱི་འདུག་ཨ། ཨ་ནི། སྟོད། སྟོད་ལ་ཡོད་པའི་གི་ཆུ་བོ་ཆེན་པོ་བཞི་བྱས་ཨ་ནི། མདོ། མདོ་སྟོད་སྨད་ལ་ཡོད་པའི་གི་ཆུ་བོ་ཆེན་པོ་ལྔ་འདི་ཚོ་མཉམ་དུ་བྱས་བྱས་ཨ་ནི་ང་ཚོ་ཆུ་བོ་ཆེན་པོ་དགུ་འདི་གི། ཨ་ནི་གཅིག་གི་གལ་གནད་ག་འདྲས་ཡིན་མིན། རོ། ཨ་འདི་བརྒྱུད་བྱས་ཨ་ནི་བོད་འདི་ཨ་ནི། གཅིག་གི།

སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དེ་ནི་ང་ཚོའི་ག་ཞུ་དགོས་རེད། འགྲོ་བ་མིའི་ཐོབ་ཐང་ཉིན་མོ་ལ་ཨ་ནི་ང་ཚོས་སྲུང་བརྩི་ཞུས་དང་ཞུ་ཆོག་དེ་ལ། དེ་དུས་ང་ཚོས་ཀྱིས་ད་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཛ་དྲག་གནས་སྟངས་དེ་ནི་ང་ཚོས་ཡང་གཅིག་པར་རིས་ལམ་ནས་བརྒྱུད་བྱས་ཡང་གཅིག་དམིགས་ཡུལ་གཅིག་འགྲེམས་འདོད་ཡོད། མཐའ་མ་དེ་ལ་ཉིས་སྟོང་ཉི་ཤུ་རྩ་ལྔ་གྱི་སྤྱི་ཟླ་བརྒྱད་བ།

མང་ཉུང་དེ་ཁ་སང Township Level སྒང་ལ་སྟོན་ཤག་གྲོང་ཚོའི་སྒང་ལ་དེ་ཟེར་དུས་སྒང་ལ་ད་དེ་ངའི་གི་སེམས་ནས་ཨ་ནི་གང་ཐད་ནས་གྲོང་ཚོའི་གི་སྐོར་ལ་ད་དེ་ག་རེ་ཟ་ས་བཀྲ་ཅིག་སྟོན་ཡ་ཅིག་འགོ་བཙུགས་ཡིན་དེ་བྱེད་དུས་ག་རེ་བྱས་པ་ཟེར་ན་ད་སྤྱིར་བཏང་གི Township འདིར་གཅིག་པོ་གཅིག་པོ་དེ་རྒྱ་ཡིག་ནང་ལ་ཡོད་རེད་རྒྱ་ཡིག་ནང་ལ་ཡོད་རེད་ཕིན་ཡིན་ནང་ལ་ཡོད་རེད་ཨ་འདི་ཡོད་དུས་སྒང་ལ་དེ་བོད་ཡིག་ནང་ལ་ག་འདྲས་བྲིས་འདུག་ཨ་ནི་དེ་གཅིག་ལ་ག་སོ་རྒྱབ་ལྗོངས་བྱས་ཞིབ་འཇུག་བྱས་ནས་བོད་ཡིག་ནང་ག་འདྲས་བྲིས་འབྲི་དགོས་རེད་ག་འདྲས་བྲིས་འདུག་ཏག་ཏག་འགྲིག་གི་འདུག་མི་འདུག་འདི་འདྲས་བྱས་ནས་ཨ་ནི་བསྒྲུགས་ནས་འདི་ཚང་མ་གཅིག་བསྒྲུགས་ཨ་ནི་འདི་གཅིག་བྱས་གཉིས་པ་དེ་འདིའི་ནང་ལ་བོད་པ་མང་ཉུང་ག་ཚོད་ཡོད་མེད་ད་ང་ཚོས་མ་ཟོས་ན Percentage ག་ཚོད་ཡོད་མེད་འདི་ཅིག་གི་ཐོ་དེ་ཅིག་བཟོས་ག་རེ་ཟེར་ན་འདི་གི་ཐོ་དེ་རྒྱ་ནག་གཞུང་ནས་མི་འབོར་གྲངས་ཀའི་ནང་ལ་ཡོད་རེད་འདི་ཅིག་ཐོ་དེ་ལེན་དེ་ནས་ས་ཆ་མཐོ་ཆུང་མཐོ་ལོས་ག་ཚོད་ཡོད་མེད་འདི་གི Township ནང་ལ་འདི་ང་རང་གི་ག་ཟེར་རེད་ད། ཨིན་ཇིའི་སྐད་མ་སོན Analyze བྱས་ནས་ཨ་ནི་དེའི་ཐོ་དེ་ལེན། ཨ་ནི་དེའི་མཉམ་དུ་ལ་ད་ག་ཟེར་རེད་ང་རང་ཚོའི་གི་བོད་པ་སྤྱི་བཏང་གི་ཨིན་ཇི་ལབ་ཐུབ་མཁན་དེ་ཚོས་གི་ག་འདྲས Pronounce བྱེད་འདུག་དོ་འདྲ་འོན་དེ་བྱེད་འདོད་ག་ལ་ངས་གི་ཨིན་ཇིའི་ཐོག་ནས་ག་འདྲས Romanize བྱས་ནས་ཡང་ཅིག་ཁ་ཁ་ཅིག་བཟོས་ཟེར་དུས་ད་དེའི་གི Subject ད་དོན་ནང་ལ་ལྟེ་བ་དེ་མིང་ཤུ་རེད་ས་མིང་དེ་ཚོའི་ཐོག་རེད་ས་མིང་ནང་ལ་ས་ཆ་རེའི་ནང་ལ་ཨ་ནི་ས་ཆ་དེའི།

ཤ་བ་ལགས་དང་བསྟན་འཛིན་སྟོབས་ལྡན་ལགས་རྣམ་པ་གཉིས་དུས་ཚོད་བཏང་གནང་བྱས་བྲེལ་བ་ཡོད་མིན་ལ་མ་ལྟོས་པར་དུས་ཚོད་བཏང་གནང་བྱས་བཅར་འདྲི་དང་ལེན་གནང་བ་ལ་ཡང་བཀའ་དྲིན་ཆེ་ཞུ་གི་ཡིན། བཀའ་དྲིན་ཆེ། ད་རིང་གི་བཅར་འདྲིའི་ལས་རིམ་ད་ག་ཞུ་མཚམས་བཞག་གི་ཡིན་ང་ཚོའི་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ།